ཚིར་ཀ་ཀུན་ནི་ནང་བསྐྱར་ཞིབ་ཁྱོང་ཅེས་སི་ལས་ཀ་ཀུན་དེ་སྟེ་ནོག་སྲིད་འཛིན་གཞོན་པ་ཇག་དིབ་དྷན་ཁར་རི་དེ་རིང་ར་ཇི་སྟ་ནའི་ཇཱེ་པུར་ཀ་རོ་ལི་དང་རྡོལ་པུར་རི་གཟིགས་སྐོར་མཛད་དིན་ཡོད་དེ་ནོག་ཨི་དུས་ཁོང་ཨེ་ཤི་ངེ་ཏོབ་རྒྱལ་ཁ་རི་ནང་ནག་རྫོང་ར་ཁྲིམས་བཟོ་ཚོགས་པའི་ནང་ང་བདམས་མཁན་འཐུས་མི་ཀུན་དང་ཞལ་འཛོམས་མཛད་ཅེས་དང་ཤྲི་རིང་མ་ཧཱ་བིར་མན་དིར་ཧིན་དོན་སི་ཏི་དང།

བྱེས་པ་ཀུན་ལ་དཀའ་ལས་ཆེན་མོ་བྱུང་མཁན་བོ་ལ་བལྟས་ཏེ་ཨེར་ལན་ཚང་མ་དུས་དུས་སི་ཀ་སྐྱེལ་འདྲེན་དང་འབྲེལ་ཏེ་ཚིར་ཀེ་སྐོར་ལ་ཨེས་ཨོ་པི་སྤེལ་ཏེ་ནོག་ཨི་དུས་བྱང་ཕྱོགས་རྒྱ་གར་རི་ནང་མ་མུན་སྲན་ཏེ་འཐིབས་ཤེས་པའི་ཞས་ཏེ་ཡུལ་ལྗོངས་སི་ནང་གནམ་ལ་གྲང་མོ་གྱུར་ཏེ་ཡོད་ཅེས་དང་མཉམ་པོ་རེལ་དང་གནམ་གྲུའི་ཤཀལ་འདྲེན་ནས་ཕྱིར་ཀེ་གངས་ཁྱད་སླེབ་བིན་ཡོད་དེ་ནོག་ཇམ་མུ་ཁ་ཆུལ་ལི State Board of School Education ནི་ཕྱོགས་ནས་མདང་འཛིན་གྲྭ་བཅུ་པ་དང་བཅུ་གཉིས་པའི་ལོ་འཁོར་རི་རྒྱུགས་སི་ཕི་འ་འགྲེལ་བཤད་སྤེལ་ཏེ་ནོག། ཨ་མེ་རི་ཀའི་ནང་ང་གནས་མཁན་རྒྱ་གར་པ་བྷི་བེཀ་རཱ་མཱ་སཱ་མིས་ཨ་མེ་རི་ཀའི་སྲིད་འཛིན་ནི་རེ་ལྟོས་པའི་ཚུལ་ལ་མི་ལངས་ཤེས་ཐག་ཆད་ལེན་ན་མཛད་ཏོག་ཁོང་ངིས་མདང་ཨ་ཡུ་བའི་ནང་ང་རི་པབ་ལི་ཀན་ཚོགས་པའི་དུས་ལ་འདེམས་བསྐོའི་ནང་ང་ལས་འགུལ་རྒྱལ་ལ་མ་ལུས་མཁན་པོའི་སྟིང་ནས་སྲིད་འཛིན་ཟུར་པ་ཌོ་ནལ་ཏྲམ་ལ་ཕྱོགས་སྐྱོར་མཛད་ཅེས་སི་ཁྱབ་བསྒྲགས་མཛད་དེ་ནོག་རྒྱ་གར་དང་ཨི་རན་ནི་ཡུལ་ཕན་ཚུན་གཉིས་ཀའི་བར་ལ་ཅཱ་བྷ་ཧར་རྒྱ་མཚོའི་གྲུ་ཁ་དང་འབྲེལ་ཏེ་འབྲེལ་གཏུགས་དང་རོགས་རེས་དུས་རྒྱུན་ལུས་ངེས་པའི་བདེ་མོ་འབོར་ཅེས་སི་ཐོག་ག་གྲོས་བསྡུར་རྒྱས་པ་མཛད་ཏོག། སྤྱི་ལོ་མདོག་དྲ་རེས་བརྒྱ་ཞང་ཀ་རེ་བཞག་གཉིས་སུ་ཨི་རན་ནས་གཟིགས་སྐུ་རེ་ཏུས་ལ་ཧྲིད་ཛིའི་མདོག་དྲ་རེབ་ར་ཧིམ་རེ་སི་དང་དེ་རང་ནས་ན་ང་བཞར་འཛོམས་མཛད་དེ་ནོག་སྤྱི་ཚོགས་རྒྱ་གགས་གཅིག་བརྒྱུད་དེ་མདོག་དྲ་ཞི་བརྒྱ་ཞང་ཀ་རེས་ཨི་རན་ནས་ཧྲིད་ཛིན་ལ་ཧྲིད་ལོ་ན་རེ་འདར་མོ་དུས་མཚམས་སྤྲི་བརྒྱག་ལོ་ནས་ས་ལ་རྫ་ཏོག་ཡང་ཁོང་ཨི་ཀར་མན་སྤུན་མགོལ་དང་འབྲེལ་ཏེ

ཉལ་བ་ཅན་ནི་གྲངས་ཀ་ལོ་དགུའི་སྔོན་ལ་བརྒྱ་ཐོག་ནས་ཉི་ཤུ་རྩ་དགུ་ཡོད་མཁན་པོ་ཉུང་ང་སོང་སྟེ་ད་བརྒྱ་ཐོག་ནས་བཅུ་གཅིག་སླེབ་སྟེ་ནོག་ཡང་ཨི་ཁྲོད་ནས་མང་ཤོས། ཨུཏར་པར་དེ་ཤི་ནང་ཉུང་ང་སོང་སྟེ་ནོག་བཞུགས་འདུག་ན་ཨ་ཡོག་གི་དཔོན་པོ་བི་བི་ཨར་སུ་བར་མ་ནམ་མིས་བཤད་ད་མཛད་ཅེས་ནང་བཞིན་ལོ་དགུའི་ནང་ལོག་ག་ཉལ་བ་ཅན་ནས་དོན་ས་དང་འབྲེལ་ཏེ་ཡར་རྒྱས་དྲག་པོ་ཆ་མཁན་པོ། སྒྲུབ་གྲྭ་མ་ཆེན་མོ་ཞིག་ཡིན་ལོག་མ་གཏོགས་ཡུལ་དུ་ཕྱིར་ལོག་ན་རེ་འདར་མོ་དེ་ཡུལ་ལ་ནང་ཉལ་བ་བྱ་ནས་མི་མང་སེ་ཚབ་ཉུང་བ་ཆགས་ཀན་ནེ་སྐོར་རེས་ཉམས་རོ་འབོ་སྤོ་སྤ་བྱ་འཇིག་ཡིན་ནོག་མོ་གཏོགས་ད་ཨ་ན་སུལ་ཐོན།